ང་བདེ་ཆེན་རྒྱ་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའི་གླེང་སློང་བྱ་གི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

སྐབས་དེ་དུས་ཙམ་པ་ལ་ཡ་བོད་ནང་ལ་ཟིང་ཆ་བྱུང་བའི་སྐབས་ལ་བོད་ནང་ལ་ཡ་བོད་མི་ཚོས་ཀྱིས་རྒྱ་ནག་གི་དབང་འཛིན་པ་ལ་ཡ་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་ལ་ཡ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡོད་མེད་དང་དེ་མིན་ཕྱི་ཕྱི་རྒྱལ་གྱི་གསར་འགོད་པ་ཡོད་མེད་དེ་ཚོའི་སྐོར་ལ་ཡ་ང་ཚོས་གླེང་མོལ་ཞུས་པ་དང་གལ་སྲིད་ཁོང་ཚོ་ཡོད་པ་ཡིན་ན་ཅིག་གིས་ད་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་རེད་ཕྱི་རྒྱལ་གྱི་གསར་འགོད་པ་དེ་འདྲས་རྒྱ་ནག་གི་དབང་འཛིན་པས་དོ་དམ་བྱས་མེད་དང་དེ་མིན་ན་ཁོང་ཚོ་ཉེན་བརྡ་བཏང་བ་དེ་མིན་ན་ཡ་བོད་དང་རྒྱ་ནག་ནས་རང་ཡུལ་ལ་ཕྱིར་ལོག་བཏང་བ་དེ་འདྲའི་གནས་ཚུལ་བྱུང་ཡོད་མེད་སྐོར་ལ་ཡ་ང་ཚོས་གླེང་མོལ་ཞུ་གི་ཡིན། ཐོག་མ་དེ་ནས་བདེ་ཆེན་ལགས་ད་ལྟ་གོང་དུ་བརྗོད་པ་བཞིན་གསུངས་རེད་གནད་དོན་འདིའི་ཐོག་ལ་ཡང་རྒྱ་ནག་ཁོ་རང་ཚོ་གི་བརྗོད་པ་བྱས་ན་ཡང་བརྒྱད་ཅུ་གྱ་བདུན་རེད་བརྒྱད་ཅུ་གྱ་བརྒྱད་ནང་ལ་ཡང་བོད་ནང་ལ་ཞི་བའི་ངམ་སྟོན་ཁྲོམ་སྐོར་ལས་འགུལ་སྤེལ་བའི་སྐབས་ལ་ཡང་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡང་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་རེད་དེ་མིན་ཅིག་གསར་འགོད་པ་ཡོད་མེད་དེ་འདྲའི་སྐོར་ལ་འབྲེལ་བའི་ཐོག་ནས་ཡང་རྒྱ་ནག་ཁོང་ཚོས་ག་རེ་བརྗོད་འདུག་ལོ། ད་ནི་གོང་དུ་གསུངས་པ་ནང་བཞིན་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ཚེས་བཅུ་ཉིན་དང་ད་ག་ནང་བཞིན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་ལྔ་ཉིན་གྱི་ཟིང་ཆའི་སྐབས་ལ་ཡིན་ན། ས་གནས་ལ་ནི་ཕྱི་རྒྱལ་གྱི་མི་ཡོད་རེད་ཁོང་ཚོ་ཁ་ཤས་ཀྱིས་ཟིང་ཆ་ནང་ཞུགས་པར་བརྟེན་ནས་ཁོང་ཚོར་ཉེན་བརྡ་བཏང་ཡོད་ཡང་ན་དངུལ་ཆད་བཅད་ཡོད་ཅེས་བྱས་རྒྱ་མིས་ནི་དེ་འདྲ་བཤད་ཤག། བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡང་གནས་ཚུལ་དེ་འདྲ་བྱུང་བའི་སྐབས་ལ་ཡང་ཕྱི་རྒྱལ་རེད་དེ་མིན་ཅིག་བོད་ཀྱི་ས་ཁུལ་རེད་དེ་མིན་ཅིག་རྒྱ་ནག་གི་ས་ཁུལ་ནང་ལ་ཡང་བོད་ནང་ལ་ཡང་གསར་འགོད་པ་དེ་འདྲས་སླེབས་པའི་དེ་འདྲའི་གནས་ཚུལ་དེ་འདྲ་བཀོད་འདུག་བས་ལོ།
ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ནང་ལ་ཡིན་ན་པེ་ཅིང་ལ་ཡོད་པའི་ཕྱི་རྒྱལ་གྱི་གསར་འགོད་པ་བཅོ་ལྔ་བོད་ནང་ལ་སླེབས་ཡོད་རེད། ཁོང་ཚོས་རྒྱ་ནག་ནང་གསར་འགྱུར་འཚོལ་སྒྲུག་རེད་དེ་ནས་ཁྱབ་སྤེལ་བྱེད་ཡས་ཀྱི་གཞུང་གི་སྒྲིག་གཞི་དང་རྒྱབ་འགལ་བྱས་པ་རེད་ཅེས་དང་ཁོང་ཚོ་བོད་ནས་ཐོན་དགོས་ཡོད་ཅེས་བཀའ་བཏང་ཡིན་ཅེས་རྒྱ་ནག་གཞུང་འདི་གར་བཤད་བྱུང། ད་ལྟ་གླེང་མོལ་ཞུ་བཞིན་པའི་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་ཡང་ཕྱི་རྒྱལ་གྱི་བོད་དོན་གནད་དོན་དཔྱད་ཞིབ་པ་ཁོ་རང་ཚོ་གི་འདི་ཐོག་ལ་ཡང་ག་རེ་རེད་ཅེས་གསུང་གི་འདུག་ལོ། དེའི་ཐོག་ལ་ཡིན་ནའང་ཨ་རི་གྲོང་ཁྱེར་ཉིའུ་ཡོག་ལ་ཡོད་པའི་ཀོ་ལམ་སྦི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་ཀྱི་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་ཀྱི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་རོ་སྦཊ་སྦར་ནེཊ་ཁོ་རང་གིས་ད་གསུང་ཡས་ལ་བྱས་པ་ཡིན་ན། ཨ་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ཟླ་བ་བཅུ་པའི་ཚེས་གཅིག་ཉིན་གྱི་ངམ་སྟོན་ཁྲོམ་སྐོར་ནང་ལ་ཡིན་ན་ཕྱི་རྒྱལ་བ་མི་བཞིས་ཨ་མཉམ་ཞུགས་བྱས་ཡོད་རེད་དེ་དུས་ལྷ་སར་ཡོད་པའི་ཨ་ནི་དོན་རྐྱེན་དེ་ཚོ་དངོས་སུ་མཐོང་མཁན་ཨ་ན་ཡུལ་སྐོར་སྤྲོ་འཆམ་པ་གཞན་དག་གིས་ཨ་ནི་ད་བསྒྲགས་གཏམ་ཞིག་གསལ་བསྒྲགས་ཅིག་སྤེལ་བའི་ནང་ལ་ཨ་ན་ཁོང་ཚོར་སྐྱོན་བརྗོད་བྱས་ཡོད་རེད་ཅེས་ཁོ་རང་གིས་གསུངས་བཞིན། ད་ལྟ་གོང་དུ་གསུངས་པ་བཞིན་སོང་རེད་ཕྱི་རྒྱལ་བ་བོད་ནང་ཡོད་པའི་སྐབས་ལ་ཡ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་བའི་ཚེས་གཅིག་ཉིན་ལ་ངོ་རྒོལ་བྱེད་པའི་སྐབས་ལ་ཁོང་ཚོ་ད་ཕྱི་རྒྱལ་ཞིག་མཉམ་ཞུགས་བྱས་རེད་གསུངས་པ་རེད་མཉམ་ཞུགས་བྱེད་མཁན་ཁོ་རང་ཚོས་གཅིག་སྔོན་ཚུད་ནས་ལས་འགུལ་ནང་མཉམ་ཞུགས་བྱས་དེ་འདྲའི་གི་བསམ་བློ་དང་དེ་ནས་ལ་ཡང་གཅིག་གིས་གོ་སྒྲིག་བྱས་ནང་དེ་འདྲའི་ཁེ་ཡོད་པས་ལོ། ད་ལྟ་ཕྱི་རྒྱལ་གྱི་ཨ་ནི་མི་ཞིབ་དེ་ཚོས་ཨ་ནི་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཨ་ནི་ཡོང་རྒྱུ་ཡིན་པ་སྔོན་ཚུད་ནས་ཤེས་ཀྱི་ཡོད་པ་རེད་ཡང་ན་ཁོང་ཚོས་ཨ་ནི་རྔམ་སྟོན་ཁྲོམ་སྐོར་དེ་ཚོ་ངན་སྐུལ་བྱས་པ་ཟེར་གི་ཨ་ནི་དཔང་རྟགས་བསྟན་ག་གེ་ཅིག་ཡོག་མ་རེད།

གནད་དོན་དང་འབྲེལ་བའི་ཐོག་ནས་ཕྱི་རྒྱལ་བ་དག་ཅིག་རྒྱ་ནག་ཉེན་རྟོག་པས་ཀྱིས་བོད་ཀྱི་རྒྱལ་ས་ལྷ་ས་ནས་ཕྱིར་འབུད་བཏང་བའི་སྐབས་ལ་ཡང་ཁོང་ཚོས་ལག་བསྟར་ག་འདྲ་འདྲ་བྱས་པའི་སྐོར་ལ་ཡང་ད་ལྟ་གནད་དོན་དཔྱད་ཞིབ་པ་རོ་པེ་བྷེ་ན་ཁོ་རང་གསུང་གི་འདུག་ལོ། གནད་དོན་དཔྱད་ཞིབ་རོ་པེ་བྷེ་ན་ཁོ་རང་གིས་གསུང་ཡས་བྱས་ན་སྐབས་མང་པོ་ཅིག་ལ་ཉེན་རྟོག་པས་ནི་ཕྱི་རྒྱལ་ཕྱིར་འབུད་བྱས་ཡས་རེད་ཕུད་ཡས་རེད་དེ་ནང་བཞིན་ཁོང་ཚོ་འཇིགས་སྣང་སྐུལ་བྱས་དྲག་ཤུགས་བེད་སྤྱོད་བྱེད་ཡས་རེད་དེ་ནང་བཞིན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཟླ་བ་བཅུ་གཉིས་པ་ཚེས་བཅུ་ཉིན་ལ་ཡིན་ན་ཌ་ཅི་གི་བུད་མེད་ཅིག་གིས་རྔམ་སྟོན་ཁྲོམ་སྐོར་ལ་བལྟས་བྱས་བསྡད་པའི་སྐབས་ལ་ཉེན་རྟོག་པས་བུད་མེད་དེའི་དཔུང་པར་མེ་མདའ་བརྒྱབ་བྱས་དེ་འདྲ་བྱས་ཤག་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག། བྱས་ཙང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་གསུམ་པའི་ནང་ལ་ཡིན་ན་ཡང་སུད་སིའི་ཡུལ་སྐོར་སྤྲོ་འཆམ་པ་གཅིག་དང་དབྱིན་ཇིའི་གསར་འགོད་པ་གཅིག་ལ་ཡིན་ན་ཉེན་རྟོག་པས་མེ་མདའ་བཙུགས་བྱས་ཨ་ནི་ག་ད་ཕྱིར་འབུད་བྱས་བྱས་དེ་འདྲ་བྱས་ཤག་དེའི་རྗེས་ལ་ཉེན་རྟོག་པས་ཨ་ནི་བོད་སྐད་ཡག་པོ་ཤེས་མཁན་གྱི་ཨ་ཕྱི་རྒྱལ་དེ་འདྲ་ལ་ཡིན་ན་དོ་སྣང་ཆེན་པོ་བྱས་བྱས་ཁོང་ཚོས་རང་གི་ཨ་ནེ་བོད་རིགས་ཚོའི་ལག་པ་ནས་བླངས་པའི་ཡིག་ཆ་ཁྱེར་ཡོད་པ་དེ་ཚོར་དོགས་པ་བྱས་བྱས་ཡིན་ན་ཁོ་ཚོ་ལྷ་སའི་གནམ་ཐང་ལ་ཡིན་ན་སྔོག་བཤེར་ཡིན་ན་ཞེ་དྲག་ནན་པོ་བྱས་ཤག་ཅེས་ཁོ་རང་དེ་འདྲ་གསུངས་ཤག། ད་འདས་ཀྱི་བྱུང་རིམ་དེ་དང་འབྲེལ་བའི་ཐོག་ནས་ཡང་ད་ལྟ་གནད་དོན་དཔྱད་ཞིབ་པ་རུ་པི་པི་ན་ཁོ་རང་གསུངས་པ་བྱས་ན་ཡང་བརྒྱད་ཅུ་གྱ་བདུན་གྱི་དོན་རྐྱེན་སྐབས་ལ་ཡང་རྒྱ་ནག་གི་ཉེན་རྟོག་པས་བོད་ནང་ལ་འབྱོར་བའི་ཀྱི་ཡུལ་སྐོར་སྤྲོ་འཆམ་པ་མ་ཡིན་པ་དེ་མིན་གྱི་ཕྱི་རྒྱལ་གྱི་བོད་ནང་ཡོད་པའི་གྱི་མི་དྲུག་བདུན་ལ་ཁོང་ཚོའི་གྱི་ཉེས་པ་བཏང་རེད་ཟེར་འདྲ་ཞིག་འདུག་སྟེ། གཏོང་དགོས་རྒྱུ་མཚན་ག་རེ་ཡིན་ན་དེ་འདྲས་ཅིག་གིས་ཡུལ་སྐོར་སྤྲོ་འཆམ་པ་མ་ཡིན་པ་གིས་ད་ཕྱི་རྒྱལ་མི་གཞན་པ་ལ་ཡང་དེ་འདྲས་ཅིག་རྒྱ་ནག་ཉེན་རྟོག་པས་གིས་ཉེས་པ་བཅད་དགོས་རྒྱུ་མཚན་ཁོ་རང་གར་གསུངས་འདུག་ལོ། ད་དེ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཨ་ནེ་དོན་རྐྱེན་དེ་ཚོའི་ནང་ལ་ཡིན་ན་ཨ་ཉེན་རྟོག་པས་རྔམ་སྟོན་ཁྲོམ་སྐོར་དེ་ཚོ་དངོས་སུ་མཐོང་མྱོང་བ་རེད་ཡང་ན་དེ་ཚོའི་ནང་མཉམ་ཞུགས་བྱེད་མཁན་ཡུལ་སྐོར་སྤྲོ་འཆམ་པ་ཨ་ནེ་ཉེས་པ་མ་བཏང་བྱས་བྱས་དེ་ལས་ལྡོག་སྟེ་ཨ་སྐབས་དེར་ལྷ་སར་ཡོད་པའི་དབྱིན་ཇིའི་དགེ་རྒན་ཨ་ནེ་བྱེད་མྱོང་བའི་ནུབ་ཕྱོགས་རྒྱལ་ཁབ་ཀྱི་ཨ་ནེ་མི་དྲུག་བདུན་ཞིག་ཡོད་པ་དེ་ཚོ་ཆད་པ་བཅད་བྱས་དེ་འདྲས་བྱས་ཤག་ཨ་ནི་སྤྱི་བཏང་ཡིན་ན་ཁོང་ཚོ་མང་ཆེ་བ་བོད་ནང་ལས་ཀ་བྱས་ཆོག་པའི་ཆོག་མཆན་ཡོག་རེད་ཁོང་ཚོས་ཡིན་ན་ཨ་ནི་ངོ་རྒོལ་དེ་ཚོ་ཡིན་ན་ཨ་མིག་གིས་ཡིན་ནས་མཐོང་ཡོག་མ་རེད་དུས་ཚོད་ཐུང་ཐུང་ཅིག་ནང་ལ་ཨ་ནི་བོད་ནས་ཨ་ནི་ཁོང་ཚོ་ཨ་ནི་ཕུད་ཤག་བྱས་ཙང་ཁོང་ཚོའི་ནང་ནས་མི་གཅིག་ལ་ཡིན་ན་ད་དུང་རྒྱུ་མཚན་གས་མེད་པའི་ཐོག་ནས་ཡིན་ན་ཨ་ནི་དངུལ་གྱི་ཆད་པ་ཡིན་ནས་ལྗིད་པོ། བཅད་བྱས་དེ་འདྲ་བྱས་ཤག། ཅེས་བྱས་ཨ་ནི་ཁོ་རང་དེ་འདྲ་གསུངས་ཤག། རྣམ་པ་ཚོས་ད་ལྟ་བྷི་ཨོ་ཡ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། དམིགས་བསལ་གྱི་རྒྱུ་མཚན་མེད་པའི་ཐོག་ནས་ཡང་ད་ད་ལྟ་གོང་དུ་ང་ཚོ་བཀའ་མོལ་ཞུ་བཞིན་པའི་གི་ཕྱི་རྒྱལ་གྱི་མི་དྲུག་བདུན་ཅིག་བོད་ནས་ཕྱིར་འབུད་བཏང་བའི་རྒྱུ་མཚན་དེ་སྐོར་ལ་ཡང་ད་ལྟ་གནད་དོན་དཔྱད་ཞིབ་པ་རོ་བྷི་པོ་ན་ཁོ་རང་གིས་གར་གསུངས་འདུག་ལོ།
ད་དེའི་ཐོག་ལ་གནད་དོན་དཔྱད་ཞིབ་པ་རོ་པེད་བུ་རང་ཏུས་ཁོ་རང་གི་གསུང་ཡ་བྱས་ན་ནུབ་ཕྱོགས་རྒྱལ་ཁབ་མི་དེ་ཚོ་གཅིག་བྱས་ན་ཡུལ་སྐོར་སྤྲོ་འཆམ་པ་གཞན་དག་ལ་ཉེན་བརྡ་བཏང་ཡའི་ཆེད་དུ་བོད་ནས་ཕྱིར་འབུད་བཏང་པ་ཅིག་ཕལ་ཆེར་ཡིན་སྲིད་རེད། གཅིག་བྱས་ན་ཁོང་ཚོའི་ལག་ནས་དབྱིན་ཇི་སྦྱང་མཁན་བོད་པར་ཉེན་བརྡ་གཏོང་ཆེད་ཕྱིར་འབུད་བཏང་བ་ཅིག་ཡིན་སྲིད་རེད་ཅེས་དེ་ནས་གསུངས་ཤག་དུས་དེ་ནས་བཟུང་ནུབ་ཕྱོགས་རྒྱལ་ཁབ་ཀྱི་མི་དེ་ཚོ་ཕྱིར་འབུད་བཏང་ཡའི་རྒྱུ་མཚན་དེ་གཅིག་བྱས་ན

བོད་མི་ཚོས་ཀྱིས་རྒྱ་ནག་དབང་འཛིན་པ་ལ་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་རྗེས་ལ་ཡང་ད་ཐེངས་ད་ཕྱིས་སུ་ད་ལྟ་ང་ཚོས་གླེང་མོལ་ཞུ་བཞིན་པའི་གི་བོད་དོན་དར་རྒྱས་བརྗོད་པའི་དེབ་འདི་དཔར་བསྐྲུན་བྱས་པའི་ཉིས་སྟོང་གཉིས་གསུམ་བཞི་བར་ལ་ཡང་སྐབས་དེ་དུས་ཙམ་པ་ལ་ཡང་ཅིག་བོད་ནང་ལ་ཡང་ཕྱི་རྒྱལ་གྱི་དེ་འདྲའི་མི་རྒྱ་ནག་གི་དབང་འཛིན་པས་ཡོང་བཅུག་པ་དེ་འདྲའི་གནས་ཚུལ་ག་རེ་བྱུང་འདུག་བས་ལོ།
དུས་དེ་ནས་བཟུང་ཡིན་ན་ནི་ནུབ་ཕྱོགས་ཀྱི་གཏན་སྡོད་དགེ་རྒན་གཅིག་ཀྱང་ནི་བོད་ནང་ལ་ཡོང་བཅུག་མི་འདུག་ད་ཡིན་ནའི་ནི་མཐའ་ལྷུང་ཅན་གྱི་ཡེ་ཤུའི་ནི་ཆོས་དད་པ་ཚོ་ཡིན་ན་ནི་ཡོང་བཅུག་གི་འདུག་བསྡད་བཅུག་ཤག།

དྲི་བ་གཞན་པ་གཅིག་ཞུ་ཡ་ལ་ཡ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་དགུ་པའི་ནང་ནས་བཟུང་གཅིག་གིས་བོད་ནང་ལ་ཡ་བོད་མི་ཚོས་རྒྱ་ནག་དབང་འཛིན་པ་ལ་ཞི་བའི་ངོ་རྒོལ་ལས་འགུལ་བྱེད་པའི་སྐབས་ལ་བོད་ནང་ལ་ཡོད་པའི་གི་ཆོས་ཕྱོགས་ཀྱི་འགོ་ཁྲིད་རེད་དེ་མིན་གཅིག་རྒྱལ་ས་ལྷ་ས་ནང་བཞུགས་པའི་བོད་མི་བཅའ་སྡོད་པ་ཁོང་ཚོའི་ངོས་ནས་བསམ་ཚུལ་ག་རེ་འཛིན་གི་མེད་ག་ལ་ཡ་རྒྱ་ནག་ཁོང་ཚོས་ག་རེ་བཤད་གི་འདུག་ལོ། རྒྱ་ནག་གི་ད་བརྗོད་པ་བྱས་ན་བོད་ཀྱི་ས་གནས་མི་མང་རེད་ཆོས་ལུགས་ཀྱི་འགོ་ཁྲིད་ཚོས་ཡིན་ན་ཟིང་ཆ་འདི་ཚོར་ཡིན་ན་ནི་ཡིན་ཁོང་ཁྲོ་ཆེན་པོ་བྱས་ཡོད་རེད་ཨ་བོད་རྒྱ་ནག་ལས་ཁ་བྲལ་གཏོང་ཡས་དམིགས་བྱས་ཡིན། གོང་ས་ཆེན་པོ་མཆོག་དང་ཨ་ནི་གཅིག་ངན་འབྲེལ་བྱས་བྱས་ཟིང་ཆ་ངན་སྐུལ་བྱས་བྱས་ཁ་བྲལ་བ་ཉུང་ཤས་འདི་ཚོ་ཨ་བཀོད་འདོམས་གཏོང་དགོས་ཡོག་རེད་དེ་ག་ནང་བཞིན་ཨ་ནི་པན་ཆེན་རིན་པོ་ཆེ་རེད་ཚེ་སྨོན་གླིང་བསྟན་འཛིན་འཕྲིན་ལས་རིན་པོ་ཆེ་སོགས་ཀྱི་ཡིན་ན་ཆོས་ལུགས་མི་སྣ་ཉུང་ཤས་ཤིག་གིས་ཡིན་ན་ཡོངས་གྲགས་ཐོག་ནས་བྱ་སྤྱོད་དེ་ཚོ་རེད་གྲྭ་བཙུན་གྱི་བྱ་སྤྱོད་དེ་ཚོའི་ནང་ལ་ཨ་ནི་ཆ་ཤས་བླངས་པ་དེ་ཚོ་ངོ་རྒོལ་གནང་གི་ཡོག་རེད་ཅེས་བྱས་རྒྱ་མིས་དེ་འདྲས་བཤད་ཤག།
བོད་ནང་ལ་ཡང་ད་རྒྱ་ནག་གི་ཉེན་རྟོག་པ་རེད་རྒྱ་ནག་གི་དབང་འཛིན་པ་ལ་ཡང་བོད་མི་ཚོས་ཀྱི་གནས་སྟངས་ག་འདྲའི་ཐོག་ནས་ཡང་ཁོང་ཚོ་ལ་ཡང་སྐད་ཆ་བཤད་པ་རེད་དེ་མིན་ན་ཡང་བསམ་ཚུལ་བརྗོད་པའི་སྐབས་ལ་ཡང་རྒྱ་ནག་ངོས་ནས་འདི་ཐོག་ལ་ཡང་ཁྲིམས་འགལ་འདི་བརྩི་སྟངས་ག་འདྲའི་བརྩི་གི་ན་ལོ་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། ད་འོང་གནད་དོན་དཔྱད་ཞིབ་པ་རོ་བྷེ་ཏྲོ་སྦུ་རན་ཏྲོ་ཁོ་རང་གིས་གསུངས་པ་བྱས་པ་ཡིན་ན་བོད་དང་རྒྱ་ནག་ནང་ལ་གཞུང་དང་གཞུང་གི་ལས་བྱེད་སྐྱོན་བརྗོད་བྱེད་མཁན་རིགས་ལྷག་པར་དུ་དམར་ཤོག་ཚོགས་པའི་ཆེས་མཐོའི་དབང་ཆ་རེད་ཡང་ན་སྤྱི་ཚོགས་རིང་ལུགས་ལམ་ལུགས་རེད་དེ་བཞིན་རྒྱ་ནག་གི་ས་ཁོངས་བདག་དབང་རེད་ཆབ་སྲིད་ཀྱི་རྩ་དོན་གཞན་དག་ལ་ཨ་ནི་དོགས་འདྲི་བྱས་པའི་གནས་ཚུལ་བྱུང་པ་ཡིན་ན་ཨ་ནི་དེ་ཚོ་ཁྲིམས་འགལ་ཅིག་ལ་བརྩི་གི་ཡོད་རེད་ཅེས་ཁོ་རང་གིས་གསུངས་ཤག། གོང་དུ་གསུངས་པའི་ཁྲིམས་འགལ་གྱི་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས་ཡང་གཅིག་གནད་དོན་དཔྱད་ཞིབ་པ་རོ་བྷི་བྷི་ནཱ་ཁོ་རང་གིས་དཔེ་མཚོན་དུ་ག་རེ་རེད་ཅེས་གསུངས་འདུག་གོ་ནོ། གནད་དོན་དཔྱད་ཞིབ་པ་རོ་བྷི་བྷི་རན་ཁོ་རང་གིས་འདི་དཔེ་མཚོན་བགྲང་གནང་ཡས་བྱས་པ་ཡིན་ན་བོད་ལྗོངས་སློབ་གྲྭ་ཆེན་མོའི་འཆད་ཁྲིད་དགེ་རྒན་ཆེན་མོ་གཡུ་ལོ་ཟླ་བ་ཚེ་རིང་ལགས་ཁོ་རང་འཛིན་བཟུང་བྱས་ནས་ལོ་བཅུ་གི་བཙོན་འཇུག་ཉེས་ཆད་བཏང་ཡོད་རེད།

ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ནང་ལ་ཡང་བོད་རྒྱལ་ས་ལྷ་སའི་ནང་ལ་ཡང་བོད་མི་ཚོས་རྒྱ་ནག་དབང་འཛིན་པ་ལ་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་ལ་ཡང་བོད་མི་ཚོས་ཀྱི་ངོས་ནས་ཡང་ངོ་རྒོལ་བ་ཚོས་ཀྱི་ཐབས་ལམ་རེད་དེ་མིན་ཁོང་ཚོས་ཀྱི་དམིགས་ཡུལ་སྐོར་ལ་ཡང་ཁོང་ཚོས་ཀྱི་ངོས་ནས་ཡང་ཅིག་གི་བསམ་ཚུལ་རེ་ཅིག་ག་རེ་འཛིན་གྱི་ཡོད་རེད་བསམ་སྟངས་གནད་དོན་དཔྱད་ཞིབ་པ་རོ་བི་བར་ནེཊ་ཁོ་རང་གསུངས་འདུག་ལགས། སྐབས་དེ་དུས་རྔམ་སྟོན་ཁྲོམ་སྐོར་བྱེད་མཁན་ཚོས་ངོ་རྒོལ་བྱེད་སྟངས་རེད་དམིགས་ཡུལ་རེད་བཅས་ལ་ཡིན་ན་དོགས་པ་རྣམ་རྟོག་བྱེད་མཁན་ཡང་བོད་པ་མང་པོ་བྱུང་ཡོད་རེད་ལྷག་པར་དུ་ཁོང་ཚོས་ངོ་རྒོལ་བྱེད་སྟངས་བརྟེན་བྱས་ཡིན་ན་ངོ་རྒོལ་སྐབས་དྲག་སྤྱོད་བྱེད་ཡ་རེད། ངོ་རྒོལ་ཐོག་ལ་ཡིན་རྒྱ་ནག་གཞུང་གིས་དྲག་གནོན་བྱེད་དགོས་བྱུང་ཡས་རེད་ད་དུང་ཁོང་ཚོས་ངོ་རྒོལ་བྱས་པ་བརྟེན་ནས་རྒྱ་ནག་གཞུང་གིས་བོད་ལ་སྤྲད་པའི་ཆག་ཡང་གི་སྲིད་ཇུས་ཁག་ཅིག་ཕྱིར་བསྡུ་བྱས་པ་བརྟེན་བྱས་ཡིན་ན་ཁོང་ཚོ་ངོ་རྒོལ་བྱེད་སྟངས་དང་དམིགས་ཡུལ་ཡིན་ན་བོད་པ་མང་པོས་དོགས་པ་བྱེད་དགོས་དེ་འདྲ་བྱུང་ཤག་ད་དུང་ཡིན་ན་བཙན་བྱོལ་གྱི་འགོ་ཁྲིད་ནུས་པ་བློ་དོགས་བྱེད་མཁན་གང་འཚམ་བྱུང་ཡོད་རེད་ཅེས་བྱས་གནད་དོན་དཔྱད་ཞིབ་པ་རོ་བེརཊ་བར་ནེཊ་ཁོ་རང་གིས་དེ་འདྲ་གསུངས་ཤག།
གོང་དུ་ཅིག་ལུང་འདྲེན་གནང་བའི་རྔམ་སྟོན་ཁྲོམ་སྐོར་དེ་ཚོའི་གི་དྲག་སྤྱོད་རེད་རྒྱ་ནག་གི་དམ་དྲག་ཆེ་རུ་བཏང་ཡ་རེད་དེ་མིན་རྒྱ་ནག་གིས་སྔོན་ཆད་ཅིག་ཆག་ཡང་བཏང་བ་དེ་ཚོ་ཕྱིར་བསྡུ་བཏང་ཡ་གི་གནད་དོན་ཐོག་ལ་ཡ་ད་བོད་མི་ཚོས་གི་དཀའ་ངལ་འཕྲད་ཀྱི་རེད་དགོངས་ནས་ད་ད་ལྟའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་ཚོ་ལ་ཡ་ཁོང་ཚོའི་གི་ངོས་ནས་དོགས་པ་བྱེད་པའི་གནས་ཚུལ་གསུངས་པ་རེད་དེ་མིན་པ་ཡིན་ན་བོད་མི་ཚོས་གི་རྔམ་སྟོན་ཁྲོམ་སྐོར་ལས་འགུལ་འདིའི་ཐོག་ལ་ཡ་ཁོང་ཚོས་གི་གདུང་སེམས་མཉམ་སྐྱེད་བྱེད་པ་རེད་རྒྱབ་སྐྱོར་བྱེད་ཡ་རེད་དེ་མིན་དངོས་སུ་མེད་པའི་གི་རྒྱབ་སྐྱོར་བྱེད་པའི་གནས་ཚུལ་འདི་འདྲའི་སྐོར་ལ་ཡ་ད་ད་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ག་རེ་གསུངས་འདུག་ལགས། དེའི་ཐོག་ལ་གནད་དོན་དཔྱད་ཞིབ་པ་ཁོ་རང་གསུང་ཡ་བྱས་ན་ངོ་རྒོལ་དེ་ཚོས་ཡིན་ན་རྒྱ་མི་བོད་ནས་ཕྱིར་འབུད་གཏོང་ཡ་རེད་ཉུང་མཐར་ཡང་བོད་ནང་རྒྱ་མིའི་མི་འབོར་ཤུགས་ཆེན་པོས་ཉུང་དུ་གཏོང་དགོས་པའི་དགོས་འདུན་བཏོན་པ་དེ་ཡིན་ན་བོད་པ་དེ་ཚོས་སྤྱི་ཡོངས་ནས་གདུང་སེམས་མཉམ་སྐྱེད་ཕལ་ཆེར་བྱེད་ཀྱི་རེད། བོད་རིགས་མགོ་ཁྲིད་གཅིག་གིས་ཀྱང་བསམ་ཚུལ་དེ་ཡོངས་གྲགས་སུ་བཤད་ཕོད་ཀྱི་ཡོད་མ་རེད། ཁོ་ཚོའི་སེམས་ནང་ལ་ཏན་ཏན་དེ་ཡོད་རེད། ད་ག་ནང་བཞིན། གནད་དོན་དཔྱད་ཞིབ་པ་ཁོ་རང་གསུང་ཡས་བྱས་པ་ཡིན་ན་རྒྱ་མི་བོད་ནས་ཕྱིར་འབུད་གཏོང་ཡས་རེད། ཉུང་མཐར་ཡང་བོད་ནང་རྒྱ་མིའི་མི་འབོར་ཤུགས་ཆེན་པོས་ཉུང་དུ་གཏོང་ཡས་ཀྱི་དགོས་འདུན་དེ་ཚོ་ཡིན་ན་བོད་པ་ཁོ་ཚོ་ཡིན་ན་གདུང་སེམས་མཉམ་སྐྱེད་བྱེད་ངེས་རེད། དཔེར་ན་བོད་རིགས་མགོ་ཁྲིད་གཅིག་གི་ཡིན་ནའི་བསམ་ཚུལ་དེ་ཡོངས་གྲགས་བཤད་ཕོད་ཀྱི་ཡོའོ་མ་རེད། ཡིན་ནའི་ཁོང་ཚོའི་སེམས་ནང་ལ་གནས་ཚུལ་དེ་ཏན་ཏན་ཡོའོ་རེད། ཅེས་བྱས་ཨ་ནི་ཁོ་རང་དེར་གསུངས།
ད་ལྟ་གོང་དུ་གསུངས་པ་གཞིར་བཟུང། བོད་ནང་ལ་ཡང་བོད་མི་ཚོས་ཀྱི་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་སྤེལ་བའི་སྐབས་ལ་ཡང་མི་ཁ་ཤས་ཅིག་གིས་དོགས་པ་བྱེད་པ་དང་ཡང་སྐབས་ཅིག་ལ་ཡང་མི་ད་ག་རང་གིས་བོད་མི་ཚོས་ཀྱི་ངོ་རྒོལ་ལས་འགུལ་དེ་ཡིས་བོད་ནས་རྒྱ་མི་གི་ཤུགས་རྐྱེན་རེད་བོད་ནང་ལ་ཡང་རྒྱ་མི་བཅའ་སྡོད་རེད

གནད་དོན་དཔྱད་ཞིབ་པ་རོ་བེརཊ་བར་ནེཊ་ཁོ་རང་གིས་གསུང་ཡས་བྱས་པ་ཡིན་ན་དཔེར་ན་པན་ཆེན་རིན་པོ་ཆེ་རེད་ད་ག་ནང་བཞིན་བོད་པའི་མཐོ་རིམ་མགོ་ཁྲིད་ཚོའི་དབར་ལ་ཡིན་ན་ནང་མོལ་བྱུང་བའི་སྒྲ་འཇུག་ཅིག་ཨ་ནི་མི་མང་པོའི་ཁྲོད་ལ་ཡིན་ན་ཁྱབ་སྤེལ་བྱུང་བྱས་དེ་འདྲ་བྱས་ཡོད་རེད་ཨ་སྒྲ་འཇུག་དེའི་ནང་ལ་གསལ་ཡས་ཀྱིས་ཨ་ཁོང་རྣམ་པ་ཚོའི་བཀའ་མོལ་དེའི་ནང་ལ་ཡིན་ན་བོད་རིགས་མགོ་ཁྲིད་ཚོའི་ཁྲོད་དུ་བསམ་ཚུལ་འདི་ཡོད་པའི་རྟགས་མཚན་ཨ་ནི་གསལ་པོ་ཡོད་རེད་སྒྲ་འཇུག་དེའི་ནང་མགོ་ཁྲིད་གསུངས་པས་ཨ་ཁོ་རང་ཚོའི་ཡིན་ན་ཡང་ན་ཁོ་རང་ཚོའི་ལས་རོགས་རེད། ཡོངས་གྲགས་གསུང་བཤད་ཟེར་ཡག་དེ་ཚོ་ཡིན་ན་རྫུན་གཏམ་ཡིན་པ་ནི་ཁས་ལེན་གནང་ཡོད་རེད་ད་ག་ནང་བཞིན་རྒྱ་མིས་བཤད་པ་དེ་རྫུན་མ་རེད་ཅེས་བྱས་ཁོང་རྣམ་ཚོས་འདུག་ཁས་ལེན་གནང་ཡོད་རེད་ཅེས་བྱས་ནིའུ་ཡོག་ལ་ཡོད་པའི་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་ཀྱི་རིག་པའི་སློབ་དཔོན་ཆེན་མོ་རེད་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཨ་ནི་རོ་བེརཊ་བར་ནེཊ་ཁོ་རང་གིས་འདུག་སེ་བྱས་འགྲེལ་བརྗོད་གནང་བཞག། ལེ་ཚན་དེ་དེ་མཇུག་བསྡོམས་ཞུ་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་བོད་ནང་ལ་ཡ་དུས་ཟིང་རེད་བོད་ནང་ལ་རྔམ་སྟོན་ཁྲོམ་སྐོར་ལས་འགུལ་བྱུང་བའི་སྐབས་ལ་ཡ་ཕྱི་རྒྱལ་བ་བོད་ནང་ལ་ཡ་འགྲོ་སྐྱོད་མི་ཆོག་པ་དང་དེ་མིན་ཕྱི་རྒྱལ་གྱི་གསར་འགོད་པ་བོད་ནང་ལ་ཡ་གསར་འགྱུར་འགོད་ཡ་གི་ཆེད་དུ་མ་བཏང་བའི་རྒྱུ་མཚན་གནད་དོན་སྐོར་ལ་ཡ་རྒྱ་ནག་གིས་བརྗོད་པ་དང་ཉམས་ཞིབ་པ་གིས་གསུངས་པའི་སྐོར་ལ་ཡ་ང་ཚོས་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ཁྲིམས་དང་རང་དབང་གི་བོད་དོན་དག་གྱེས་ཀྱི་ལས་རིམ་དེ་གསན་པར་ཐུགས་རྗེ་ཆེ།